སློབ་ཆེན་ནས་ཀྱི་ན University of North Carolina ཟེར་དགོས་ནོ། དེ་གི་ནང་གི་མི་གྲངས་ཞིབ་འཇུག་ལྟེ་གནས་ནས་འབུམ་རམས་པ་ཕྱི་མ་གི་སློབ་གཉེར་ཡིས་ཟིག། འོ་དེ་ནས་ད་ལྟ་མཚོན་བྱེད་ཀྱི་ཁོ་རང་པེ་ཅིང་སློབ་ཆེན་གི་མི་གྲངས་ལྟེ་གནས་གི་དགེ་རྒན་ཆེན་མོ་བ་ར་དེ་གི་འབུམ་རམས་པ་གི་མཛུབ་སྟོན་དགེ་རྒན་རེད། དེ་གི་ཉིས་སྟོང་དྲུག་ནས་ད་ཁོ་རང་གི་དཔེ་ཆ་འདི་ཧི་ཁྲག་དབྱར་གནང་གི་སྐབས་སུ་ཡིན་གྱི་ན་སྤྱི་ཚོགས་ཚན་རིག་གི་ཞིབ་འཇུག་ཐབས་ལམ་གི་ཕྱོགས་ནས་སློབ་ཁྲིད་ར་དུ་མོ་ད་བཀོད་སྒྲིག་མང་ཡིས་ཡིན་གྱི་ན་སློབ་མ་ར་ད་སྐྱེད་སྲིང་མང་ཡིས་ཟིག། ཐོག་མར་ཨ་ཆི་ཤེས་དགོས་ནོ་ཟིག་ཡོད་ནོ་ཆི་རེད་ཟེར་ན་སྤྱི་ཚོགས་ཚན་རིག་ཟེར་དགོས་ནོ་འདི་ཕྱི་གླིང་གི་དེང་རབས་གི་རིག་ཚན་གསར་བ་ཟིག་རེད་ལ། དེ་ནས་ཡིན་གྱི་ན་ང་ཚོའི་སློབ་ཆེན་ཚང་མ་ནང་ང་ར་ཡིན་གྱི་ན་རིམ་བཞིན་རྗེས་ནས་ནང་འདྲེན་ཡིས་ནི་དུ་མོ་ཟིག་རེད་མོ། འོ་དེ་གི་སྤྱི་ཚོགས་ཚན་རིག་ཟེར་དགོས་ནོ་འདི་རིག་ཚན་ཆེན་མོ་ཟིག་རེད་ཟེར་ན་ཆོག་གི་མིའི་རིགས་ཀྱི་འགྲོ་འདུག་སྤྱོད་གསུམ་འདྲ་འབྲེལ་བ་ཡོད་ནོ་གི་བྱ་དངོས་དང་ནང་སེམས་ལ་ཡིན་གྱི་ན་ཚན་རིག་དང་ལྡན་པའི་ངང་ནས་ཞིབ་འཇུག་བྱེད་དགོས་ནོ་གི་དུ་མོ་གི་ལྷབ་བྱ་ཟིག་རེད་ད་སྤྱི་ཚོགས་ཚན་རིག་ནང་གསེས་གི་ཆེ་ཕྱོགས་ནས་བཤད་ན་དཔལ་འབྱོར་རིག་པ། སྤྱི་ཚོགས་རིག་པ། མིའི་རིག་པ། སློབ་གསོའི་རིག་པ། གསར་འགྱུར་རིག་པ། སེམས་ཁམས་རིག་པ། ལོ་རྒྱུས་རིག་པ་ལ་སོགས་པ་ཡིན་གྱི་ན་ད་ཁིར་གི་འདི་གི་རིགས་མང་ང་ཟིག་གི་དགར་རྒྱུ་ཡོད་གི། འོ་ད་དེ་རིང་གི་དཔེ་ཆ་འདིའི་ནང་དོན་གཙོ་བོ་ཡིན་ན་སྤྱི་ཚོགས་ཚན་རིག་གི་སྐོར་ནས་མང་བོ་ཞིག་གླེང་བཞིན་ཡོད་གི། ད་དེ་རིང་གི་དཔྱད་གཞི་གྱི་མགོ་མ་བརྩམས་ནོའི་སྔོན་ན་འོ་ད་ཁྱེད་རྣམ་པས་ཀྲུང་གོའི་སྤྱི་ཚོགས་ཚན་རིག་གི་གནས་བབ་ཡིན་གྱི་ན་ཅིག་རྒྱུས་ལོན་ཡིས་ཨེ་མྱོང་ཟིག་དེ་གི་དམིགས་བསལ་གི་ང་ཚོའི་བོད་ཀྱི་སློབ་གསོའི་ཁྲོད་ནས་སྤྱི་ཚོགས་ཚན་རིག་གི་སྐོར་ལ་གདེང་འཇོག་ཆི་མོ་ཟིག་ཡོད། འོ་ད་གལ་ཏེ་ཡིན་ན་འདིའི་ཕྱོགས་བསམ་བློ་བཏང་མ་མྱོང་ན་འོ་ད་ད་ཐེངས་ལེ་ཚན་འདི་གཅིག་ཉན་ན་དེ་ནས་ཡིན་ན་དཔེ་ཆ་འདི་དངོས་སུ་གཅིག་བལྟས་ནོའི་རྗེས་ནས་ཕལ་ཆེར་བསམ་བློ་མང་པོ་ཞིག་གཏོང་རྒྱུ་ཡོད་རྒྱུ་རེད་བསམ་གི་ཡོད། རེད་དེ་ན་ཨ་ཆོ་མཉམ་དུ་དེ་རིང་ཡིན་ན་འདི་གི། རྩོམ་པ་པོ་གི་དཔེ་ཆ་འདིའི་ནང་ནས། ཀྲུང་གོའི་སྤྱི་ཚོགས་ཚན་རིག་གི་གནས་བབ་དེར། ཆི་ཟིག་བཤད་བཞག་གི། དེ་ག་ཨ་ཆོ་མཉམ་དུ་ད་ཅིག་བསྐྱར་བཤད་རྒྱུ་ཡི། ད་དཔེ་ཆ་འདི་ཡིན་ན་ལེའུ་བཅུ་ཐམ་པ་གི་གྲུབ་ནོའི་རྐྱེན་གི། ཨ་ཆོ་ལེའུ་རེ་རེ་རེ་རེ་གསལ་བོ་ཡི་བཤད་ན་ཅིག་དཀའ་མོ་ཟིག་རེད། དེའི་རྐྱེན་གི་ཡིན་ན། ལེའུ་འགའ་ཞིག་ངས་ཅིག། རྒྱས་བ་ཡི་བཤད་དེ་ནས་ལེའུ་གཞན་པར་གྱི་མདོར་བསྡུས་ངོ་སྤྲོད་རྒྱུ་ཡི། ད་དེ་གི་ལེའུ་དང་པོའི་ནང་ནས་ཡིན་ན་ཆི་ཟིག་ཡོད་གི་ཟེར་ན་ཀྲུང་གོའི་སྤྱི་ཚོགས་ཚན་རིག་གི་ཡ་ང་བའི་རྣམ་པ་འགའ་ཞིག་ཡིན་ན་དཔེ་དང་བཅས་ཏེ་གླེང་ཡོད་གི། ད་ཐོག་མར་མཚོན་བྱེད་ཀྱི་ཁོ་རང་གི་ཡིན་ན་ཀྲུང་གོའི་སྤྱི་ཚོགས་ཚན་རིག་ཡོན་ཧྲི་གི་ད་མཚན་རྟགས་མེད་ནོ་གི་རྒྱུ་མཚན་དེ་ཆི་ཡིན་ནོ་དེ་གི་ཕྱོགས་ནས་ཅིག་ཁ་བརྡ་ཡིས་ཡོད་གི། ཚང་མ་གི་ཤེས་རྗེས་ག་ཡོན་ཧྲི་ཟེར་ཀུ་ནོ་འདི་ཡིན་གྱི་ན་ད་ཁིར་གི་ད་པོ་ཧྲི་ཟེར་ག་ད་ད་བར་གི་འབུམ་རམས་པ་དེའི་རྗེས་ནས་ད་ཅིག་ཁིར་གི་ཆེད་ལས་ཞིབ་འཇུག་པ་ད་ཞིབ་འཇུག་གི་ཐད་ནས་ན་ཆོག་གི་ད་ཅིག་འབྲས་བུ་འབུར་དུ་ཐོན་པ་ཡིན་ནོ་གི་ཆེད་མཁས་པ་དེ་ཚོ་ཡིན་གྱི་ན་ཡང་རྒྱལ་ཁབ་གི་ཐད་ནས་མཚན་རྟགས་འདི་མོ་ཟིག་སྟེར་དགོས་ག་ཡོན་ཧྲི་ཟེར་ཀུ་ནོ། ཨོ་ད་རྩོམ་པ་པོ་གིས་བཤད་བཅུག་གི་ཨ་ད་ཡོན་ཧྲི་གི་ལམ་ལུགས་འདི་ཡིན་ན། སྤྱི་ཚོགས་ཚན་རིག་ར་སྔོན་ན་བྱུང་མྱོང་ཟིག་ཟེར། ཡོད་མྱོང་ཟིག་ཟེར་གོ་གི། དེ་གི་གཅིག་དགུ་བདུན་ཅུ་དོན་བདུན་གི་ལོ་ཡིན་གྱི་ན། སྤྱི་ཚོགས་ཚན་རིག་འདི་ཡིན་གྱི་ན། ཁིར་གི་ཀྲུང་གོའི་ཚན་རིག་གླིང་ནས་དམིགས་སུ་བཀར་ཡས་ད་ད་ལྟ་གི་ཀྲུང་གོའི་སྤྱི་ཚོགས་ཚན་རིག་གླིང་འདི་གྲུབ་ནོ་རྗེས་ནས། ད་ཁིར་གི་ཡོན་ཧྲི་གི་མཚན་རྟགས་དེ་ད་མེད་ནས་བཏང་ཟིག་གི། ཡང་རྩོམ་པ་པོ་གི་ཆི་རེད་ཟེར་ན་ད་ལྟ་གལ་ཏེ་ཡིན་གྱི་ན་ཀྲུང་གོའི་སྤྱི་ཚོགས་ཚན་རིག་འདི་ཡིན་གྱི་ན་ཡོན་ཧྲི་གི་ལམ་ལུགས་འདི་འཛུགས་དགོས་ན་ཞིག་གནད་དོན་མང་བོ་ཟིག་ཐག་གཅོད་དགོས་གི་ཟེར་འོ་ད་ཐོག་མར་ཡིན་གྱི་ན་ཡོན་ཧྲི་གི་མཚན་རྟགས་འདི་སུ་ཟིག་ག་སྟེར་དགོས་གི་ད་ཁོ་རང་གི་ཅིག་ཞིབ་འཇུག་པ་ནང་ནས་སྙན་གྲགས་ཆེ་མིན་དེ་ཚོ་སྟེར་དགོས་ག་ཅིག་གྲུབ་འབྲས་ཡི་ཅིག་གི་ཆེ་མིན་དེ་ཚོ་སྟེར་དགོས་གི། ད་གྲུབ་འབྲས་དེ་སུ་ཟིག་གིས་ཚད་འཇལ་དགོས་གི་ད། དེས་ན་སྟེར་མཁན་པ་དེ་ཚོ་གི་ཅིག་ཅིག་ནུས་པ་གི་ཕྱོགས་ནས་ཡིན་ན། ད་ཁིར་གི་ཞིབ་འཇུག་གི་ནུས་པ་ར་དེ་ཚང་མ་ཡིན་གྱི་ན་ཆི་མོ་ཟིག་ཡིན་དགོས་གི། ད་དེ་ཕྱོགས་ནས་ཡིན་གྱི་ན་ཁིར་གི་གང་མང་ཟིག་བཤད་བཞག་གི་མོ། ཨོ་ད་ཁིར་གི་འདི་ནི་ཡོན་ཧྲི་གི་ལམ་ལུགས་དེ་འཛུགས་གི་ཡིན་གྱི་ན་ཡོན་ཧྲི་གི་མཚན་རྟགས་དེ་སུ་ཟིག་ག་སྟེར་དགོས་གི་དེ་མང་ཟིག་སེམས་ཁུར་གོ་ནོ་གི་རྒྱུ་མཚན་གཙོ་བོ་འདྲ་བོ་ཆི་རེད་ཟེར་ན། ཀྲུང་གོ་གི་སྤྱི་ཚོགས་ཚན་རིག་འདི་ད་རུང་ཅིག་ཚད་ལྡན་ཞིག་ཏུ་འགྱུར་མེད་ནོ་ར། དེ་གར་ཚན་རིག་དང་ལྡན་པ་ཞིག་མིན་པའི་དེའི་ཕྱོགས་ནས་བརྗོད་ན་ཁིར་གི་མང་ང་ཟིག་སེམས་ཁུར་གོ་གི་མོ། ད་འདི་ནས་རྩོམ་པ་པོ་གི་བཤད་རྒྱུ་ཡོན་ཧྲི་གི་ལམ་ལུགས་འདི་ཡིན་གྱི་ན་ཚན་རིག་ཞིབ་འཇུག་གི་ཐད་ནས་ཚད་ངེས་ཅན་ཟིག་ཐོན་ཡོད་ནོ་གི་ཞིབ་འཇུག་མི་སྣ་དེ་ཚོ་ཆེད་དུ་བཙུགས་ནོ་གི། ད་འདི་མོ་ལམ་ལུགས་ཟིག་རེད། འོ་ད་དེའི་རྐྱེན་གྱི་ཕྱིར་རེད་ཟེར་ན། ཀྲུང་གོ་གི་སྤྱི་ཚོགས་ཚན་རིག་གི་ཞིབ་འཇུག་མི་སྣ་དེ་ཚོ། ཡོན་ཧྲི་གི་ལམ་ལུགས་འདི་བཙུགས་ན་ད་རུང་འོས་འཚམས་མ་རེད་ཅེས་བཤད་གོ་གི་མོ། ད་འོས་འཚམས་མིན་ནོ་རྒྱུ་མཚན་ར་ད་གོང་གི་གནད་དོན་དེ་ཚང་མ་ཐག་གཅོད་དགོས། འོ་ད་ཚད་ལྡན་གྱི་སྤྱི་ཚོགས་ཚན་རིག་དེ་མོ་ཟིག་བསྐྲུན་དགོས། དེའི་ཕྱོགས་ནས་མང་ཟིག་བཤད་རྒྱུ། ཨོ་ད་ད་ནི་སྤྱི་ཚོགས་ཚན་རིག་གི་ཡ་ང་བའི་རྣམ་པ་གཉིས་པ་དེ་ཆི་རེད་ཟེར་ན་ཆུ་འདི་གི་མང་ཚོགས་གི་ཡིན་ན་སྤྱི་ཚོགས་ཚན་རིག་གི་ཞིབ་འཇུག་པ་དེ་ཚོ་ལྟ་སྟངས་ཡག་པ་ཟིག་མེད་གི་ཟེར་གོ་གི་ཨོ་ད་ཡག་པ་ཟིག་མེད་ནོ་རྒྱུ་མཚན་དེ་ཆི་རེད་ཟེར་ན་ད་མྱི་མང་གི་ཡིན་ན་སྤྱི་ཚོགས་ཚན་རིག་ཟེར་གོ་ནོ་འདི་ཡིན་ན་ད་རང་བྱུང་ཚན་རིག་གི་དེ་བཞིན་དུ་ཨོ་ད་ཚན་རིག་གི་སྐྱེ་བ་བརྩི་གི་མེད་གི་མོ་ད་ཁི་ཆུ་མང་ཚོགས་གི་སེམས་མ་ཨོ་ད་ཚན་རིག་ཟེར་དུས་ཡིན་གྱི་ན་ད་ཁིར་གི་ད།

སྤྱི་ཚོགས་ཀྱི་སྣང་ཚུལ་དྲ་དང་མ་འོངས་ཀྱི་འགྱུར་ལྡོག་ད་འདིའི་ཕྱོགས་རང་གི་ཚན་རིག་དང་ལྡན་པའི་ཞིབ་འཇུག་མ་བྱས་དེ་དང་ཡང་ད་ཚོད་དཔག་ར་དེ་གི་རང་གི་ཚོར་བ་དེ་བརྟེན་ནས་གཏམ་རྒྱུད་སྣ་ཚོགས་སྤེལ་འདུག་གི་དེ་གི་རྐྱེན་རེད། ད་དེ་གི་སྐྱོན་གྱི་ཡིན་གྱི་ན་མྱི་མང་གི་ལྟ་སྟངས་ཡོད་པ་ཟིག་མེད་གི། དྲང་མོ་བཤད་ན། མང་ཚོགས་ལ་ལྟ་སྟངས་ཡོད་པ་ཟིག་མེད་ནོ་ར་ཁག་མེད་གི། ད་འདི་སྔོན་ན་དྲ་རྒྱ་གི་སྟེང་ནས། རང་ག་ཆེད་མཁས་པ་ཡིན་ཟེར་ནོ་ཟིག་གི། སན་ཆུ་ཆེན་ཟེར་དགོས་ནི་དེ་ཕལ་ཆེར་དུག་མེད་གི། དེ་གི་བཤད་མྱོང་ཟིག། ད་སན་ཆུ་ཆེན་ཟེར་དགོས་ནི་དེ་ཚང་མས་ཤེས་སྲིད་ད། དེ་རྫས་འགྱུར་ནང་གི་རྫས་གཅིག། ད་མྱི་ཕུང་བ་ཞིག་གནོད་ནས་དེ་མོ་གི་དུག་ཅན་ཟིག་རེད་མོ། དེ་གི་ཡང་མྱི་གཞན་པ་ཟིག་ཆི་རེད་ཟེར་ན། ཀྲུང་གོའི་རྒྱལ་ཁབ་ནས་དབུལ་བོ་དང་ཕྱུག་པོ་གི་བར་ཐག་ཇེ་ཆེར་བཏང་ན་ད་གཟོད་ད་ཆི་རེད་ཟེར་ན་སྤྱི་ཚོགས་འཕེལ་རྒྱས་སུ་འགྲོ་ཐུབ་རྒྱུ་རེད་ཟེར་དེ་མོ་གི་གཏམ་རྒྱུད་ཟིག་ར་གནང་སྲིད། ད་གོང་གི་གཏམ་རྒྱུད་འདི་ལྟ་བུ་མཚོན་གྱི་ཟིག་གི་སྤྱིར་བཏང་གི་མྱི་ཟིག་གི་ར་བསམ་བློ་བཏང་ན་གནད་དོན་ཡོད་ནི་གསལ་བོ་ཟིག་ཤེས་ཐུབ་གི། དེའི་རྐྱེན་གི་འུ་ཆོ་མང་ཚོགས་ར་ལྟ་སྟངས་ཡོད་པ་ཟིག་མེད་ནོ་རྒྱུ་མཚན་ཡོད་གི་འདུག་གི། སྤྱི་ཚོགས་ཚན་རིག་གི་ཡ་ང་བའི་དོན་དག་གསུམ་པ་དེ་ཆི་རེད་ཟེར་ན་ཁ་སང་དེ་རིང་གི་ཆེད་ལས་ཀྱི་སྦྱོང་བརྡར་མ་ཐོབ་ནོ་གི་མྱི་དེ་ཟོ་གི་ར་ཡང་ཅིག་རང་གིས་ཆེད་མཁས་པ་ཡིན་ཟེར་ད་དེ་གི་ཚུགས་ཀ་སྟོན་ལས་ཡིན་གྱི་ན་གཏམ་བཤད་གནང་དགོ་ནོ་དེ་མོ་རེད། སྤྱི་ཚོགས་ཚན་རིག་གི་ཁྲོད་ཀྱི་ཡ་ང་བའི་དོན་དག་གསུམ་པ་དེ་ཆི་རེད་ཟེར་ན་ཁ་སང་དེ་རིང་གི་ཆེད་ལས་ཀྱི་སྦྱོང་བརྡར་མ་ཐོབ་ནོ་གི་མྱི་དེ་ཟོ་ར་ཡིན་གྱི་ན་ཆེད་མཁས་པ་ཡིན་ཟེར་དེ་གི་ཚུགས་ཀ་སྟོན་ལས་ཡིན་གྱི་ན་གཏམ་བཤད་གི་གོ་ནོ་དེ་བྱེད་འགོ་རེད། ཨོ་ད་ཁིར་གི་འདིའི་ཕྱོགས་ནས་རྩོམ་པ་པོ་གི་རང་གི་ཉམས་མྱོང་ཟིག་བཤད་ཡོད་གི་མོ། ད་ཐང་ཅིག་ཟིག་ཡིན་གྱི་ན་རིག་གཞུང་བགྲོ་གླེང་གི་ཚོགས་འདུ་ཟིག་གི་ཐོག་སྤྱིར་བཏང་གི་མྱི་ཟིག་ཡིན་གྱི་ན་ཚོགས་ཁང་ནང་ཡོང་ངས་འདི་གི་ཞིབ་འཇུག་པ་གི་གཏམ་བཤད་གནང་གི་ནོ་དེ་ཅིག་ཟིག་ཉན་ཟིག་ཉན་ཚར་ནོ་རྗེས་ནས་དེ་དྲི་བ་དྲིས་དེ་ནས་ཡིན་གྱི་ན་རང་གི་ལྟ་ཚུལ་དེ་ཡོད་གི་ཚང་མ་བཤད་ཟིག་ཨོ་བཤད་ཚར་ནོ་རྗེས་ནས་ཆི་རེད་ཟེར་ན་ཚོགས་ར་ནང་ན་ཡོད་ནོ་གི་ཚོགས་མི་དེ་ཚང་མ་གི་ཡིན་གྱི་ན་ཨོ་ད་མྱི་དེ་གི་བཤད་ནོ་དེ་ཞི་གི་གནས་ལུགས་ཡོད་གི་ཅན་གོའི་དེ་གི་ཐལ་མོ་བརྡུང་ངས་བསྟོད་པ་བྱས་ཟིག་ཟེར་གོ་གི་དེ་གི་ད་རྩོམ་པ་པོ་གི་སེམས་མ་ཨོ་ད་ཆི་ཟིག་ག་ད་ཆི་རེད་ཟེར་ན་མྱི་སྤྱིར་བཏང་གི་མྱི་ཟིག་ད་ཕེ་ལེན་གྱི་ན་འདི་གི་ཆེད་ལས་གི་སྦྱོང་བརྡར་མ་ཐོབ་ནོ་གི་མྱི་སྤྱིར་བཏང་གི་མྱི་ཟིག་ཚོགས་ར་ནང་ཡོང་ངས་འདི་ཉན་ཐུབ་ནོ་མི་ཚད་གི་ད་རུང་ཡིན་གྱི་ན་དྲི་བ་ར་འདྲི་ཐུབ་གི་བེ་རེད་དེ་ནས་དྲི་བ་དྲིས་ནོ་མི་ཚད་གི་ད་རུང་རང་གི་གཏམ་བཤད་གཏམ་བཤད་བྱས་གཏམ་བཤད་བྱས་ན་ད་རུང་ཚོགས་ར་ནང་ན་ཡོད་ནོ་གི་ཚོགས་མི་ཚང་མ་གི་ར་དེ་ཞི་གི་གནས་ལུགས་ཡོད་གི་ཟེར་དགའ་བསུ་བྱས་ནོ་འདི་རྒྱུ་མཚན་ཆི་ཡིན་ན་ཟེར། དེ་ཁིར་གི་འདང་བརྒྱབ་ཡོང་དུས་ད་ཆི་རེད་ཟེར་ན་འོ་ད་དོན་དམ་པར་ཁིར་གི་ཆེད་ལས་ཡིན་ཆེད་ལས་ཞིབ་འཇུག་པ་ཡིན་ཟེར་གི་ནོ་གི་དེ་གི་ཆེད་ལས་པ་དེ་དག་གོ་དོན་ངོ་མ་གི་ཆེད་ལས་མ་རེད་ཟེར་གི། རྒྱུ་མཚན་ཆི་ཟིག་ག་ཟེར་ན་ཆེད་ལས་ཞིབ་འཇུག་པ་ཁོ་རང་གི་བགྲོ་གླེང་གི་སྟེང་གི་ནང་དོན་དེའི་སྟེང་བསམ་འདུག་ར་ཆེད་ལས་ཀྱི་ཐ་སྙད་བཀོལ་སྤྱོད་བྱས་ནོ་དེ་ད་སྤྱིར་བཏང་མྱི་དེ་ར་ཁྱད་པར་མེད་གི། གལ་ཏེ་དངོས་ལུགས་ཀྱི་ཆེད་ལས་ཀྱི་བགྲོ་གླེང་ཚོགས་འདུ་དུ་མོ་ཟིག་ཡིན་ན་སྤྱིར་བཏང་མྱི་ཟིག་གི་ནང་སོང་ཡིས་དེ་གི་དྲི་བ་འདྲི་རྒྱུ་ད་ཕར་ཞོག་དང་དེ་གི་ཐ་ན་བགྲོ་གླེང་ཆི་ཟིག་གི་གོ་ནོ་ར་ཧ་གོ་རྒྱུ་མ་རེད་ཟེར་གོ། སྤྱི་ཚོགས་ཚན་རིག་ཁྲོད་ཀྱི་ཡ་ང་བའི་གནད་དོན་བཞི་བ་དེ་ཅི་རེད་ཟེར་ན། སྤྱི་ཚོགས་ཚན་རིག་དང་སྒྱུ་རྩལ་རིག་ཚན་ཟེར་གོ་ནོ་དེ་ཆོ་མཉམ་གཅིག་ཏུ་བསྲེས་བཞག་ནོ་དེ་རེད། ད་རྒྱ་སྐད་ཀྱི་ཡིན་གྱི་ན་ཧྲི་ཧོའི་ཁུ་ཤོས་ར་དེ་གི་རེན་ཝུན་ཤོས་ཁུ་ཟེར་ག་དེ་གཉིས་མཉམ་དུ་བསྲེས་བཞག་ནོ་དེ་ཡིན་གྱི་ན་དང་ལེན་ཡེད་ད་མི་ཐུབ་གི་ཟེར་གོ། གོང་ནས་བཤད་ནོ་གི་སྤྱི་ཚོགས་ཚན་རིག་ཡིན་ན་སྤྱི་ཚོགས་རིག་པ། དཔལ་འབྱོར་རིག་པ་མིའི་རིག་པ།

ཐ་ན་སྤྱི་ཚོགས་ཚན་རིག་གི་སློབ་ཆེན་ལོ་རིམ་གསུམ་པ་ཟིག་ར། སློབ་མ་ཟིག་ར་ཡིན་གྱི་ན། ལོ་གཅིག་གི་ནང་དཔྱད་རྩོམ་བཅུ་གསུམ་སྤེལ་བཏང་ཟིག་ཟེར་དུ་མོ་གི་གསལ་འགྱུར་ཐོན་ཡོད་གི་ཟེར། འོ་ད་དེ་ནས་རྩོམ་པ་པོ་གི་ཆི་རེད་ཟེར་ན། ཕྱི་རྒྱལ་གི་སློབ་གྲྭ་ཆེན་མོ་གི་དགེ་རྒན། ད་དམིགས་བསལ་གི་ཡིན་གྱི་ན་སྤྱི་ཚོགས་ཚན་རིག་གི་དགེ་རྒན་དེ་ཚོ་གི། ལོ་གཅིག་ག་དཔྱད་རྩོམ་གཅིག་ནས་གཉིས་ཕུད་བཏང་ན། ཞེ་གི་ད་རུང་ཞེ་གི་མང་བོ་ཅིག་རེད་ཟེར། ད་རྒྱུ་མཚན་ཆི་རེད་ཟེར་ན་སྤྱི་ཚོགས་ཚན་རིག་གི་ཞིབ་འཇུག་དེ་དོན་ངོ་མ་གི་ལས་ཀ་སླ་མོ་ཟིག་མ་རེད་ཟེར་གོ་མོ། དུ་མོ་རྩ་མོ་ཟིག་མ་རེད། ལྷག་པར་དུ་ཡིན་གྱི་ན་གང་འདོད་དུ་རང་གི་ཆེད་ལས་དུས་དེབ་ཟིག་གི་ཐོག་ཕུད་རྒྱུ་ད་ཞེ་གི་དཀའ་གི་ཟེར། འོ་ད་དེའི་འཕྲོ་ནས་ཡིན་གྱི་ན་ཁིར་གི་རིམ་པ་བཞིན་དུ་ཨ་མེ་རི་ཀ་ར་དེ་གི་ཀྲུང་གོའི་ནང་ཁུལ་ནས་ཞིབ་འཇུག་སློབ་མ་ར་འབུམ་རམས་པ་གསོ་སྐྱོང་རྒྱུ་འདིའི་ཕྱོགས་གི་ད་ཞིབ་བསྡུར་ཡིས་ད་དེའི་ཕྱོགས་ནས་གང་མང་ཟིག་བྱེད་བཞིན་ཡོད་གི། ལེའུ་གཉིས་པ་ནང་ནས་གཙོ་བོ་ཚན་རིག་ཞེས་པ་དེ་གཞིར་བཟུང་བ་དེ་དང། ཚན་རིག་ཟེར་བ་འདི་དོན་ངོ་མ་གི་ཆི་མོ་ཟིག་རེད། དེ་ནས་སྤྱི་ཚོགས་ཚན་རིག་དེ་ཅི་ཞིག་ཡིན་པ། ཚན་རིག་གི་ཁྱད་ཆོས་ཅི་ཡིན་པ། ཇི་འདྲ་ཞིག་ལ་ཚན་རིག་མིན་པ། ཇི་འདྲ་ཞིག་ལ་ཚན་རིག་དང་ལྡོག་པ། ཇི་འདྲ་ཞིག་ལ་ཚན་རིག་རྫུན་མ་ཟེར་བ་རེ་རེ་བཞིན་ཡིན་གྱི་ན་གསལ་བཤད་བྱས་ཡོད་འོ་ད་ལེའུ་འདི་མཚོན་གྱིས་ཀྱི་ང་མཚོན་ན་ཞེ་གི་ཤེས་རྒྱུ་ར་སྦྱང་རྒྱུ་མ་ཡོད་ནི་གི་ལེའུ་ཟིག་རེད་ད་འདི་ནས་ཡིན་གྱི་ན་ཉན་གོ་ནོ་གི་གྲོགས་པོ་ཁྱེད་རྣམ་པ་གི་འོ་ད་ཚན་རིག་ཟེར་གོ་ནོ་འདི་གོ་བ་ཆི་བླངས་མྱོང་ཟིག། སྨོན་ལམ་ཚིག་མཛོད་ཀྱི་ཚན་རིག་གི་མཚན་ཉིད་ལྟར་ན། རང་བྱུང་ཁམས་དང་མིའི་རིགས་ཀྱི་སྤྱི་ཚོགས་ཀྱི་འདུ་ཤེས་སོགས་ཕྱི་རོལ་ཡུལ་གྱི་ཆོས་ཉིད་སྟོན་པའི་ཤེས་ཡོན་རྣམས་སྡེ་ཚན་སྡེ་ཚན་དུ་ཕྱེ་བའི་རིག་པའི་གནས་ཀྱི་མིང་དེ་ལ་ཚན་རིག་ཟེར། འོ་མཚན་ཉིད་འདི་མཚོན་གྱིས་ཀྱི་རྩོམ་པ་པོ་གི་དཔེ་ཆ་ནང་ནས་ཚན་རིག་ཟེར་གོ་ནོ་དེ་བཞག་གོ་ནོ་གི་མཚན་ཉིད་ར་གཉིས་ཀ་ད་གཅིག་འདྲ་རེད། གོང་གི་མཚན་ཉིད་འདི་ལས་ཆི་ཟིག་ཤེས་གི་ཟེར་ན་ཚན་རིག་ཟེར་བ་འདི་དམིགས་བསལ་གི་རིག་ཚན་སྣ་གཅིག་མིན་པར་རིག་ཚན་སོ་སོ་མང་བོ་ཞིག་གིས་གྲུབ་པ་ང་ཚོས་གསལ་བོ་ཤེས་ཐུབ། དེ་མ་གཏོགས་ཆི་རེད་ཟེར་ན་རང་བྱུང་ཁམས་དང་མིའི་རིགས་ཀྱི་སྤྱི་ཚོགས་གཉིས་ཀར་འབྲེལ་བ་ཡོད་པ་ཡང་གོ་ཐུབ་ག། དེ་ནས་བྱས་ན་ད་ཆི་རེད་ཟེར་ན་ཚན་རིག་ཟེར་དགོས་དེ་གི། རང་བྱུང་ཚན་རིག་ར་སྤྱི་ཚོགས་ཚན་རིག་གཉིས་ཀ་གོ་བ་ལེན་དགོས་ནོ་ཤེས་དགོས་ག། སྤྱི་ཚོགས་ཚན་རིག་ཟེར་དེ་གི་ད་གོང་ནས་བཤད་ནོ་གི་དཔལ་འབྱོར་རིག་པ། སྤྱི་ཚོགས་རིག་པ་སློབ་གསོ་རིག་པ་དེ་གི་སྐད་བརྡ་རིག་པ། ད་འདིའི་ཕྱོགས་གི། ད་རིག་ཚན་མང་ང་ཟིག་བྱ་བ་འདུས་ག། ད་འདི་གི་རང་བྱུང་ཚན་རིག་ཟེར་དེ་གི་ད་ཆེ་བོའི་ནང་གསེས་ཀྱི་གང་གང་ཡོད་གི་ཟེར་ན། ད་འདི་གི་རྫས་འགྱུར་རིག་པ་དངོས་ལུགས་རིག་པ་སྐྱེ་དངོས་རིག་པ། གནམ་རིག་སྐར་དཔྱད་བཅས་ཡོད་གི། ད་དེ་ཆོའི་ནང་ནས་ཡང་རེ་རེ་རེ་རེ་ཡན་ལག་རང་རང་ས་ནས་ཡང་ཞིབ་འཇུག་གི་ཡན་ལག་མང་ཟིག་ཡོད་གི། ལེའུ་གསུམ་པའི་ནང་ནས་ཆི་རེད་ཟེར་ན་ཀྲུང་གོའི་སྤྱི་ཚོགས་ཚན་རིག་འདི་ཚན་རིག་དང་མི་མཐུན་པའི་སྣང་ཚུལ་དང་ཚན་རིག་དང་མི་མཐུན་པའི་བསམ་བློ་གཏོང་ཕྱོགས་དེ་ནི་ཚན་རིག་དང་མི་མཐུན་པའི་ཁྱད་ཆོས་གསུམ་གྱིས་འདི་བཅོས་བཏང་ནས་ཡིན་གྱི་ན་གསལ་བཤད་ཡོད་གི། འདིའི་ནང་ནས། གཙོ་བོ་ཡིན་གྱི་ན་སྤྱི་ཚོགས་ཚན་རིག་གི་ཞིབ་འཇུག་པས། རྒྱུ་ཆ་དང་བོ་དེ་བཀོལ་སྤྱོད་མི་བྱེད་པ་དང་དེ་ནས་རྒྱུ་ཆ་དབྱེ་ཞིབ་བྱས་ནས་བདེན་དཔང་ར་མི་བྱེད་གི་ཟེར། ད་གཙོ་བོ་འགྲན་སྡུར་ཁུར་གི་རྩོད་པ་གི་རིགས་ལམ་ཡང་ན་འདིའི་གཏན་ཚིགས་རིག་པའི་རིགས་ལམ་དེ་འདྲ་ཞིག་བེད་སྤྱད་དེ་དང་ཡིན་གྱི་ན་རང་ཉིད་ཀྱི་དཔྱད་རྩོམ་དེ་འབྲི་གདའ་བ་ཟེར། འོ་ད་མདོར་བསྡུས་ན་ཆི་རེད་ཟེར་ན། དཔྱད་རྩོམ་གྱི་མགོ་རྔ་མ་ཚང་མ་ཡིན་གྱི་ན་རང་གི་རྒྱུ་ཆ་ངོ་མ་ཞིག་བསྡུ་གསོག་མ་བྱས་ད་དང་ཡིན། ད་རང་གི་ཚོར་བ་འདྲ་ཟིག་བརྟེན་ནས། ད་མགོ་ནས་རྔ་མ་བྲིས་འཇོག་གི་ཅེས་མགོ་བསྡུ་བྱེད་དགོས། ད་ཡིན་གྱི་ན་གལ་ཏེ། ཁོ་རང་གི་ཞིབ་འཇུག་གི་འབྲས་བུ་དེ། འོ། ཆི་གི་བྱུང་ནི་རེད་ཟེར། བདེན་དཔང་ར་རྒྱུ་ཆ་ཁྱེར་ཤོག་ཟེར་ཅིག་སྟོན་ཟེར་ཅིག་ད། ད་ཁྱེར་ཡོང་མང་ཆེ་ཤོས་ཀྱི་ཁྱེར་ཡོང་རྒྱུ་མེད་གི་ཟེར། དེའི་ཕྱོགས་ནས་མང་ང་ཟིག་བཤད་ཡོད་གི། ལེའུ་བཞི་པའི་ནང་ནས་ཆི་རེད་ཟེར་ན་ཚན་རིག་དང་མི་ལྡན་པའི་ཞིབ་འཇུག་གི་གྲུབ་འབྲས་དེ་ག་ཡིན་གྱི་ན་གཞན་པ་ལ་གནོད་པ་ཆེན་པོ་ཐེབས་དགོས་གི་ཟེར། ད་དཔེར་ན་ཁུར་གི་འདི་ནི་སྲིད་གཞུང་གི་ཡིན་གྱི་ན་ད་ཞིབ་འཇུག་པ་དེ་ཚོ་གི་ཞིབ་འཇུག་ཡས་ནོ་གི་གྲུབ་འབྲས་དེ་ཡིན་གྱི་ན་དེ་གི་ཁ་གི་སོང་ཡིན། སྲིད་ཇུས་གསར་བ་ར་དེ་མོ་གི་ཕྱོགས་ཐག་གཅོད་ཡེད་དགོས་གི་ཟེར། ད་གལ་ཏེ་ཐག་གཅོད་ཡས་ན་ད་ཚན་རིག་དང་མ་ལྡན་ན་ད་སྲིད་ཇུས་དེ་ཡིན་གྱི་ན་གནོད་པ་ཆེན་པོ་ཐེབས་དགོས་ག། དེའི་གཞན་པ་ཆི་རེད་ཟེར་ན་རིག་གཞུང་ཞིབ་འཇུག་གི་འཕེལ་རྒྱས་ལ་ཡང་གནོད་པ་ཆེན་པོ་ཡོད་གི་ཟེར། ད་འུ་ཆོས་འདང་རྒྱབ་ན་ར་ད་ཕལ་ཆེར་ཤེས་གི་ད་གལ་ཏེ་ཆ་སྙོམས་ཀྱི་རིག་གཞུང་ཞིབ་འཇུག་ཡིན་གྱི་ན་ད་གཅིག་ཚད་ལྡན་མིན་དེ་གི་ཚན་རིག་དང་མ་ལྡན་ན་ད་དེ་གི་མུ་མཐུད་དུ་ད་ཇེ་སྡུག་འགྱོ་རྒྱུ་མ་གཏོགས་ཇེ་དགའ་མི་ཡོང་ག། ཞོར་དུ་ཅི་རེད་ཟེར་ན་ཞིབ་འཇུག་པ་གི་མདུན་ལམ་ར་དེ་ནས་སློབ་མ་སྐྱེད་སྲིང་ཡེད་རྒྱུ་གི་ཕྱོགས་ཡང་གནོད་པ་ཆེན་པོ་ཡོད་གི་ཟེར། ད་དེ་མ་གཏོགས་ད་གཞན་པ་ཆི་ཡོད་གི་ཟེར་ན་རྒྱལ་སྤྱི་གི་འབྲེལ་འདྲིས་ར་དེ་ནས་འཛམ་གླིང་གི་སློབ་ཆེན་རྩེ་གྲས་དུ་བསྐྲུན་རྒྱུ་བ་ཞིག་གནོད་པ་ཆེན་པོ་ཡོད་གི་ཟེར་ད་མང་བཤད་ཡོད་གི། ཨ་ལེའུ་ལྔ་བ་ནང་ནས་སྤྱི་ཚོགས་ཚན་རིག་ར་རང་བྱུང་ཚན་རིག་གཉིས་ཀ་འདི་རེད་ད་དང་ཡིན་འོ་འདི་གཉིས་ཀ་གི་འདྲ་བའི་ཆ་ཆི་ཟིག་ཡོད་གི་དེ་གི་མི་འདྲ་བའི་ཆ་ཆི་ཟིག་ཡོད་གི་འདིའི་ཕྱོགས་ནས་གང་མང་བཤད་བཞག་ཡོད་གི། ཨོ་ད་ཚང་མ་གི་ཕལ་ཆེར་ཤེས་ཀྱི་རེད་ད་ཁིར་གི་སྤྱི་ཚོགས་ཚན་རིག་མཚོན་གྱིས་ཀི་ད་ཅིག་བཤད་ནོ་གི་ད་མིའི་རིགས་གི་ད་འགྲོ་འདུག་སྤྱོད་གསུམ་དེའི་ཕྱོགས་ནས་འབྲེལ་ཡོད་ནོ་གི་ད་ནང་སེམས་འདྲ་ད་ད་གི་ཕྱི་རོལ་གི་དངོས་པོ་ད་ཚང་མ་ཞིབ་འཇུག་གི་གོ་ག་རང་བྱུང་ཚན་རིག་ཡིན་གྱིས་ཀི་ད་ཁིར་གི་ཞིབ་འཇུག་བྱ་ཡུལ་དེ་ཆི་རེད་ན་རི་སྐྱེས་སྲོག་ཆགས་ཟེར་གྱི་འདྲ་དེ་ནས་ཡིན་རྒྱུ་ན་འདི་གི་རྫས་འགྱུར་གི་རིགས་འདྲ་མི་འདྲ། འདི་གི་ཕྱོགས་ནས་ཡིན་ན་ཁིར་གི་ཞིབ་འཇུག་བྱས་དུས། བྱ་ཡུལ་དེ་ཡིན་གྱི་ན་ཅུང་ཅུང་བརྟན་པོ་ཡིན་ནའི་འགྱུར་ལྡོག་དེ་འདྲ་མེད་ནོ་དེ་མོ་ཞིག་རེད། དེའི་སྐྱོན་གི་ད་འདིའི་ཕྱོགས་ནས་ཡིན་གྱི་ན། ད་ཅིག་ཁྱད་པར་ཆེན་པོ་ཡོད་མེད་ད། ཞིབ་འཇུག་གི་གྲུབ་འབྲས་དེ་གནོད་མེད་ད་དེའི་ཕྱོགས་ནས་མང་ཟིག་བཤད་ཡོད་གི། འོ་ད་དེ་ནས་ད་འདིའི་ནང་ནས་ཆི་ཡོད་གི་ཟེར་ན་སྤྱི་ཚོགས་ཚན་རིག་གི་ཞིབ་འཇུག་ལས་ཀ་དེ་སྒྲུབ་དུས་ལྷག་པར་དུ་ཡིན་གྱི་ན་ཚན་རིག་དང་མི་ལྡན་པའི་ཞིབ་འཇུག་གི་གྲུབ་འབྲས་ཤིག་ཏུ་འགྱུར་འགྲོ་བའི་རྒྱུ་རྐྱེན་གང་མང་ཞིག་ཡོད་ནོ། དེའི་ཕྱོགས་ནས་མང་བཤད་ཡོད་གི། ད་རྒྱུ་མཚན་ཡིན་ན་ཨ་ཆི། གཙོ་བོ་ཡིན་གྱི་ན་ཞིབ་འཇུག་གི་བྱ་ཡུལ་དེ་འགྱུར་ལྡོག་ཆེ་ག་ཨ་ཆོས་མི་གི་མི་ཀྱི་ཡང་སྒོ་འདི་ཡིན་གྱི་ན་སྤྱིར་གི་རང་གི་རང་གི་འདུ་ཤེས་ཡོད་ནི། དེ་ཡིན་ན་རང་བྱུང་ཚན་རིག་འདིར་བརྟག་ན་ཧི་གི་ཞིབ་འཇུག་བྱ་ཡུལ་དེ་གཟིགས་གཟིགས་བརྟན་པོ་མིན་པ་དེ་མཚོན་ཐུབ་ཀི་མོ།

ཐག་གཅོད་མི་ཐུབ། ད་ཆི་རེད་ཟེར་ན་ཁ་སང་དེ་རིང་གི་གཉེན་སྒྲིག་གི་འབྲེལ་བ་བརྟན་པོ་ཡིན་མིན་དེ་ཡིན་རྒྱུ་ན་ང་ཆོས་ཀྱི་ཞིབ་འཇུག་ལྟར་ན་ད་ཕལ་ཆེར་རྒྱུ་རྐྱེན་འདི་རེད། དེ་གས་དེ་ཡིན་རྒྱུ་ན་རང་གིས་ད་ཐག་གཅིག་ཏུ་འོ་འདི་ཚང་མ་འདི་རེད་ཟེར་དེ་གས་མཇུག་བསྡུས་མེད་གི་མོ། ད་དེ་སྐྱོན་གི་ད་ཆི་རེད་ཟེར་ན་ད་རུང་རྒྱུ་རྐྱེན་གཞན་པ་ཡོད་ནོ། ད་འགྱུར་ལྡོག་ར་དེ་ཡོད་ནོ་དེ་གས་ཕྱོགས་ཡང་བསམ་བློ་བཏང་གི་མོ། ལེའུ་དྲུག་པ་ནང་ནས་སྤྱི་ཚོགས་ཚན་རིག་དང་གཏན་ཚིགས་རིག་པ་གཉིས་ཀྱི་འབྲེལ་བ་ཐད་ནས་ད་མང་བོ་ཁ་བརྡ་ཡོད་གི། ད་ཁིར་གིས་བཤད་རྒྱུ་གཏན་ཚིགས་རིག་པ་འདི་མཚོན་རྗེས་ཀྱི་ཚན་རིག་ཞིབ་འཇུག་གི་ལམ་སྟོན་བྱེད་ཀྱི་ནུས་བ་ལྡན་དགོས། ད་སྤྱིར་ཀི་ཡིན་རྒྱུ་ན་ཆུ་གཏན་ཚིགས་རིག་པ་འདི་གི་ཡིན་རྒྱུ་ན་ད་ཆུ་སྐད་ཆ་ཡིན་ན་ད་མི་གསལ་ནོ་ར་དེ་ཞིག་གི་ད་རྙོག་དྲ་ནོ་ར་དེ་ཡིན་རྒྱུ་ན་གཏན་ཚིགས་རིག་པ་གི་ལམ་ནས་ད་གསལ་བོ་ཡིས་དེ་གའི་ཇི་ས་དང་འཇོག་པ། དེ་སྐྱོན་གྱི་ད་ཆི་རེད་ཟེར་ན་ཁིར་གི་འདི་གི་ནུས་བ་ལྡན་གི་ཟེར་གོ་ནོ་ར་རྒྱུ་མཚན་མེད་རྒྱུ་མེད་གི་མོ། དེ་ནས་ཚན་རིག་གི་འཕེལ་རིམ་དང། འགྱུར་བ། འབུམ་རམས་པའི་མཐར་ཕྱིན་འཛིན་ཡིག་སྟེང་ལ་གཏན་ཚིགས་རིག་པའི་འབུམ་རམས་པ་གསལ་དོན་ཆི་ཡིན་ན། དེ་ནི་ད་ཡིན་གྱི་ན། གཏན་ཚིགས་རིག་པ་གི་ཚན་རིག་ཟེར་གི་ནོ་འདི་ཅི་ཤེས་ངོས་བཟུང་གི། ད་དེའི་ཕྱོགས་ནས་ཁ་བརྡ་མང་ཡོད་གི། ད་འདིའི་ནང་ནས་འབུམ་རམས་པ་གི་མཐར་ཕྱིན་འཛིན་ཡིག་གི་སྟེང་ཡིན་གྱི་ན་གཏན་ཚིགས་རིག་པའི་འབུམ་རམས་པ་ཟེར་བཞག་གི་ཟེར་གི་ནོ། འདིའི་ཕྱོགས་ནས་ཡིན་གྱི་ན་ཆུའི་ལེ་ཚན་སྔ་མ་ནང་རྒན་ཟླ་བ་བསྟན་འཛིན་གྱི་ར་ཁིར་གི་སྐད་བརྡ་རིག་པ་གི། ད་འབུམ་རམས་པ་གི་མཐར་ཕྱིན་ཡི་གེའི་ཐོག་ཡང་ཡིན་གྱི་ན་གཏན་ཚིགས་རིག་པའི་འབུམ་རམས་པ་ཟེར་བཞག་ནི་རེད། ད་འདིའི་ཕྱོགས་ནས་ཡང་ང་ཚོ་འདི་དཔེ་ཆ་འདི་གི་རྩོམ་པ་པོ་གི་ཡིན་གྱི་ན་གཏན་ཚིགས་རིག་པ་ཟེར་གི་ནོ་འདི་ཡིན་གྱི་ན་སྤྱིར་གི་འཛམ་གླིང་གི་ལོ་རྒྱུས་ཐོག་ནས་ཆེས་སྔ་ཤོས་བྱ་བའི་ནོ། ད་དེ་ལྷག་པར་དུ་ཡིན་གྱི་ན་གཏན་ཚིགས་རིག་པ་ཟེར་གི་ནོ་འདི་ཤེས་བྱ་གི་རྩིས་ཁྲའི་བྱ་བ་བཞག་ནོ་ཅན་གི་ད་ལོ་རྒྱུས་ར་རྒྱབ་ལྗོངས་ད་རིག་གནས་འདི་འདྲ་ཞིག་གི་ཕྱོགས་ནས་ད་ཅི་རེད་ཟེར་ན་ཁ་སང་དེ་རིང་གི་སྤྱི་ཚོགས་ཚན་རིག་གི་འབུམ་རམས་པ་གི་མཐར་ཕྱིན་ཡིག་ཐོག་ཡང་ཡིན་གྱི་ན་གཏན་ཚིགས་རིག་པའི་འབུམ་རམས་པ་ཟེར་འདོགས་ཀྱི་ཡོད་ནི་རེད། ད་སྤྱིར་གི་ཡིན་གྱི་ན་ཁོ་ཚོ་ཚང་མ་གི་ཡིན་གྱི་ན་གཏན་ཚིགས་རིག་པ་སྦྱངས་ནོ་གི་ངེས་ཡ་མེད་གི་མོ། ལེའུ་བདུན་པ་ནང་ནས་ཅི་རེད་ཟེར་ན་ཚན་རིག་གི་ཞིབ་འཇུག་ཁྲོད་ཀྱི་ཚན་རིག་དང་མི་མཐུན་པའི་གནད་དོན་གང་མང་ཞིག་གླེང་ཡོད་ད་དེང་དམིགས་བསལ་གྱི་ཅི་རེད་ཟེར་ན། སྤྱི་ཚོགས་ཚན་རིག་གི་ཞིབ་འཇུག་ཐབས་ལམ་དེ་དག་ཡིན་གྱི་ན་བཀོལ་སྤྱོད་བྱེད་དུས་ཀྱི་གནད་དོན་གང་མང་ཞིག་འབྱུང་ནོ་དེའི་སྐོར་ནས་བཤད་ཡོད་གི། ད་ཁིར་གི་སྤྱིར་གི་སྤྱི་ཚོགས་ཚན་རིག་ཕྱོགས་གི་ད་འདི་ཞིབ་འཇུག་གི་ཐབས་ལམ་གང་མང་ཡོད་ག་ད་དེའི་ཁྲོད་ནས་ཡིན་གྱི་ན་རེ་རེ་རེ་རེ་བཞིན་ནས་ད་གལ་ཏེ་བར་ནས་ཞིབ་འཇུག་བྱེད་དུས་ཀྱི་ཞིབ་འཇུག་ཐབས་ལམ་དེ་བཀོལ་སྤྱོད་ཡེ་མ་ཤེས་དེ་ནས་ཡིན་གྱི་ན་ནོར་འཁྲུལ་བཟོས་སོང་ན། ད་ཡིན་གྱི་ན་རྗེས་ཕྱོགས་ཀྱི་ཞིབ་འཇུག་གི་གོ་རིམ་དེ་ཡང་རྙོག་གི་བསྡད་དང་ད་ཞིབ་འཇུག་གི་གྲུབ་འབྲས་དེ་ཡང་ད་ཡག་པོ་ཞིག་མི་འབྱུང་གི་ད་དེ་ཕྱོགས་ནས་ཁིར་གི་རེ་རེ་རེ་རེ་ངོ་སྤྲོད་ཡིས་བཤད་ཡོད་གི། ལེའུ་བརྒྱད་པ་ནང་ནས་ཅི་རེད་ཟེར་ན་ཀྲུང་གོའི་སྤྱི་ཚོགས་ཚན་རིག་དང་ཕྱི་གླིང་གི་སྤྱི་ཚོགས་ཚན་རིག་གཉིས་ཀ་བསྡུར་བ་ཡིས་ད་དེང་འོ་འདི་གཉིས་ཀའི་བར་ནས་བར་ཐག་ཆེན་མོ་ཟིག་ཡོད་གི། འོ་དེའི་ཕྱོགས་ནས་ཁིར་གིས་བཤད་ཡོད་གི་མོ། འདི་མཚོན་བྱེད་ཟིག་གི། ཁིར་གིས་ཨ་མེ་རི་ཀ་སོང་བའི་སློབ་གཉེར་བྱེད་དུས་ཀྱི་ཉམས་མྱོང་དེའི་སྟེང་ནས་ད་ཁིར་གིས་བསྡུར་བ་ཡིས་བཤད་ཡོད་གི། དང་ཐོག་ཁིར་གི་ཅི་རེད་ཟེར་ན་ཨ་རིག་གི་སློབ་ཆེན་དེའི་ནང་ཐོན་དུས་གི་ད་རུང་ཁིར་གི་ང་རྒྱལ་གིས་ཁེངས་སེ་བསྡད་ཡོད་ཟེར། ད་རྒྱུ་མཚན་ཅི་རེད་ཟེར་ན་ཁོ་རང་ཡང་སྤྱི་ཚོགས་ཚན་རིག་སྦྱངས་མྱོང་ཟིག། དེས་ན་སྤྱི་ཚོགས་ཚན་རིག་སྦྱངས་ན་ཨ་རིག་གི་སྤྱི་ཚོགས་ཚན་རིག་གི་ཆུ་ཚད་ར་དེ་གི་ཀྲུང་གོ་གི་སྤྱི་ཚོགས་ཚན་རིག་གི་ཆུ་ཚད་གཉིས་ཀ་ཕལ་ཆེར་འདྲ་རྒྱུ་རེད་འདོད་ཟེར། དེ་ནས་ད་རིམ་གྱིས་ཡིན་གྱི་ན་ཁོ་རང་གི་ཁྱད་པར་ཆེན་པོ་ཡོད་པ་ཁིར་གི་གསལ་བོ་ཡིས་ཤེས་སོང་ཟེར། རྩོམ་པ་པོ་གིས་ཆི་ཟེའོ་ཀི་ཟེར་ན་ཨ་རི་གི་སྤྱི་ཚོགས་ཚན་རིག་དེ་བསྡུར་བཏང་ན་ད་ཀྲུང་གོ་གི་སྤྱི་ཚོགས་ཚན་རིག་དེ་རིག་པ་ཁོ་ན་གི་སྟེང་ནས་ཡིན་གྱི་ན་བསྒྲུབས་ཡོད་ནོ་མ་གཏོགས་བདེན་དཔང་ར་དེ་གི་ཞིབ་འཇུག་གི་ཐབས་ལམ་དེ་ཕལ་ཆེར་མེད་ཀི་ཟེར། ད་གཞན་པ་སྤྱི་ཨ་རི་གི་སྤྱི་ཚོགས་ཚན་རིག་འདི་མཚོན་གྱིས་ཀི་ཁིར་གི་ད་ཅིག་ཚན་རིག་དང་ལྡན་པའི་ངང་ནས་ད་རེ་རེ་རེ་རེ་ཡིན་གྱི་ན་བསྒྲུབས་བཞག་གི་ཟེར། ད་ཁིར་གི་བདེན་དཔང་མེད་ན་ད་ཅིག་ཕལ་ཆེར་སྤྱི་ཚོགས་ཚན་རིག་གི་སྐྱེ་བ་བརྩི་གི་མེད་ཀི་ཟེར། དེ་ནས་གཞན་པ་ཅི་རེད་ཟེར་ན་ནང་ཁུལ་གྱི་སྤྱི་ཚོགས་ཚན་རིག་གི་ཞིབ་འཇུག་གི་ལས་གཞི་དེ་ཅི་རེད་ཟེར་ན་ད་མ་དངུལ་དང་ཐད་ཀར་དུ་འབྲེལ་བ་ཡོད་གི། ད་གལ་ཏེ་རྒྱལ་ཁབ་ཀྱི་དམིགས་བསལ་གྱི་ད་ལས་གཞི་ཟིག་རྒྱབ་སྐྱོར་ཡོད་དགོས་ཀྱི་ན་ད་དེ་གཞིར་བཟུང་ཡིན་ད་ཁིར་གི་རེད་མ་རེད་མ་གསུངས་ཡིན་དེའི་ཕྱོགས་ཀྱི་ཞིབ་འཇུག་ལས་གཞི་ལས་སྒྲུབ་གི། དེ་མ་གཏོགས་གཞན་པ་གི་རང་གིས་བསྒྲུབས་འདོད་པ་ཡང་ན་ཅིག་དམིགས་བསལ་གྱི་ཅིག་བསྒྲུབས་དགོས་ནོ་དེ་ཚོ་ཡང་ཅིག་དོ་སྣང་མི་བྱེད་ནས། དེ་མོ་གི་ཅིག་རིག་གནས་ཟིག་ཆགས་འོག་གི་སྐྱབས་མགོན་ཞལ་ཁོག་གི། ལེའུ་དགུ་པ་ནང་ནས་ཅི་རེད་ཟེར་ན་རྩོམ་པ་པོ་གིས་ཀྲུང་གོ་གི་སྤྱི་ཚོགས་ཚན་རིག་འདི་ཡིན་གྱི་ན་ལམ་ངོ་མ་དེ་ནང་གོམ་པ་ཅིག་སྤོས་དགོས་ནོ། དེའི་ཕྱོགས་ནས་ཡིན་གྱི་ན་ཁོ་རང་ཉིད་ཀྱི་བསམ་ཚུལ་མང་པོ་ཞིག་བཤད་འོག་གི། ད་ཁ་སང་དེ་རིང་གི་གནས་བབ་འདི་བཅོས་སྒྱུར་བྱེད་དགོས་ན་ཐོག་མར་ཡིན་གྱི་ན་ཁིར་གི་སྤྱི་ཚོགས་ཚན་རིག་གི་ཁོར་ཡུག་ཟིག་ཡག་པ་ཟིག་བསྐྲུན་དགོས། དེ་ནས་ཚན་རིག་དང་ལྡན་ནོ་གི་ཞིབ་འཇུག་གི་ཐབས་ལམ་དེ་ཚོ་ཡིན་གྱི་ན་དར་སྤེལ་དགོས། དེ་མ་ཟད་ཞིབ་འཇུག་གི་ཐབས་ལམ་འདི་ཇི་ལྟར་སློབ་སྦྱོང་བྱེད་རྒྱུ་དེའི་ཕྱོགས་ནས་ཡིན་གྱི་ན་རེ་རེ་རེ་རེ་གསལ་བོ་བྲིས་འོག་གི། ལེའུ་བཅུ་ཐམ་པ་དང་ཆེས་མཐའ་མཇུག་གི་ལེའུ་འདིའི་ནང་ནས་ཅི་རེད་ཟེར་ན། སྤྱི་ཚོགས་ཚན་རིག་གི་སྐྱོན་ཆ་དང་མི་འདང་ས་ནི་ཡང་བསྐྱར་གཅིག་གླེང་འོག་ད་གཙོ་བོ་ཡིན་ན། སྤྱི་ཚོགས་ཚན་རིག་འདི་མཚོན་རྒྱུད་ཀྱི་ཞིབ་འཇུག་གི་དཔྱད་ཡུལ་དེ་མིའི་རིགས་ཀྱི་སྤྱི་ཚོགས་འདི་རེད་ལ། དེ་འཇུག་རྒྱུ་ཅི་རེད་ཟེར་ན། མིའི་རིགས་ཀྱི་སྤྱི་ཚོགས་འདི་མཚོན་གྱིས་ཀི་ཤུགས་རྐྱེན་ཕྱོགས་གང་མང་ཞིག་ནས་ཐེབས་གི་མོད། དེ་རྐྱེན་གྱི་རྟགས་ཡིན་གྱི་ན་ཤུགས་རྐྱེན་ཐེབས་སོང་ན། ད་ཞིབ་འཇུག་བྱེད་དཀའ་གི། དེ་གི་ཞིབ་འཇུག་གི་གྲུབ་འབྲས་དེ་ཡང་གྱི་ན་ཚད་ལྡན་ཞིག་ཡོང་རྒྱུ་ཞིག་དཀའ་མོ་རེད་ཟེར་དགོས་གི་རེད། ད་དེ་རིང་གི་ལེ་ཚན་འདི་བརྒྱུད་ལས་ད་ད་ང་ཚོ་མཉམ་གི། ཀྲུང་གོའི་སྤྱི་ཚོགས་ཚན་རིག་གི་གནས་བབ་དེ་ཆི་མོ་ཟིག་ཡིན་ནོ་ད་ཅིག་རྒྱུས་ལོན་ཅུང་ཙམ་བྱས་ཟིག། ད་ང་རང་ཉིད་ལ་མཚོན་ན། དཔེ་ཆ་འདི་གི་རྩོམ་པ་པོ་གིས་ཡིན་གྱི་ན་དྲང་མོ་དྲང་རྐྱང་གིས་ཡིན་གྱི་ན། དངོས་ཡོད་གནས་ཚུལ་མང་པོ་ཞིག་བཤད་ཡོད་ཀྱི་འདུག། མི་འདང་ས་ཟེར་བ་ནི་ཆི་རེད་ཟེར་ན། རྩོམ་པ་པོ་ཁོ་རང་གིས་ཡིན་གྱི་ན་སྤྱི་ཚོགས་ཚན་རིག་གི་སྤྱིའི་ཆ་ནས་བཤད་བསྡད་སྟངས་ཡིན་གྱི་ན། ནང་གསེས་གི་ད་དཔལ་འབྱོར་རིག་པ་ཟེར་གྱི་སློབ་གསོའི་རིག་པ་ཟེར་གྱི། དེ་ཚོ་ཡང་ཅིག་མ་དཔེ་ར་དེ་ཡག་པོ་ཞིག་བཞག་མེད་ཀི། ད་དེ་ཕྱོགས་ནས་གསལ་བཤད་མ་བྱས་ནོ་སྐྱོན་གི་ད་མཚོན་གྱིས་ཀི་ཡིན་གྱི་ན། མི་འདང་ནོ་གི་ཆ་ཟིག་རེད་བསམ་གི། ད་གང་ལྟར་ཀྱང་ཡིན་གྱི་ན་དཔེ་ཆ་འདི་མགོ་ནས་མཇུག་བར་ཡག་པོ་བལྟས་ན་ཡིན་གྱི་ན་གོ་རྒྱུ་མང་པོ་ཡོད་གི་ལེན་རྒྱུ་མང་པོ་ཡོད་གི། ཡ་གྲོགས་པོ་ཚོ་ད་དེ་རིང་གི་ལེ་ཚན་འདི་ཡིན་གྱི་ན་ད་འདི་ནས་མཇུག་བསྡུ་རྒྱུ་ཡིན། མཇུག་མཐར་ཁྱེད་རྣམ་པས་ཡིན་གྱི་ན་ང་ཚོའི་སྟེགས་བུ་འདིར་དོ་ཁུར་བྱས་ད་དུང་ཡང་དེ་རིང་གི་ལེ་ཚན་འདི་སྤྲོ་བ་ཡོད་མཁན་གྱི་གྲོགས་པོ་ར་གྲོགས་མོ་ཚོ་སྐུ་རེ་ཡིན་གྱི་ན་ཁྱབ་སྤེལ་གཏོང་རྒྱུ་ང་ཚོའི་རེ་བ་ཡིན། གལ་ཏེ། ཁྱེད་རང་ལ་ཡིན་གྱི་ན་དེ་རིང་གི་ལེ་ཚན་འདིའི་ཕྱོགས་ནས་བསམ་ཚུལ་ཡིན་ན་ཆོག་གི་ཁ་སྣོན་འདྲ་རྒྱག་འདོད་ན། ཁྱེད་ཚོས་སྐད་ཤོག་ཨ་ཡིན་གྱི་ན་འུ་ཆོས་མུ་མཐུད་དུ་བགྲོ་གླེང་བྱེད། ཡ་ད་དེ་ནས་བདེ་མོ་བྱས། ཐེངས་རྗེས་མའི་ལེ་ཚན་ནང་སླར་ཡང་མཇལ།